གལ་ཏེ་བདེན་འཛིན་སྐྱེས་པ་ཡིན་ན་རང་བཞིན་གཞན་དུ་མི་འགྱུར་འགལ། བདེན་འཛིན་སྐྱེ་བ་ཕུང་པོ་ལ་དམིགས་ནས་བདེན་འཛིན་སྐྱེ་བ་ཡིན་ན་ཕུང་པོ་དེ་རང་བཞིན་གཞན་དུ་མི་འགྱུར་བ། ཁོ་རང་བཞིན་གྱིས་གྲུབ་པའམ་བདེན་པར་གྲུབ་པ་ཡིན་ན་རང་བཞིན་གཞན་དུ་མི་འགྱུར་བ་དེ་འགལ། རང་བཞིན་གཞན་དུ་མི་འགྱུར་བ་དེ་འགལ་བས། དེ་ལ་བདེན་འཛིན་སྐྱེས་པ་ཡིན་ན་རང་བཞིན་གཞན་དུ།

འགྱུར་མི་འགལ་འགྱུར་བ་ཡི་རང་བཞིན་དགོས་ཡོད་འགྱུར་བ་མི་འགལ་རྟག་པར་འདོད་པ་རྟག་པར་འདོད་པས་ཁོ་རང་བདེན་པར་བདེན་པར་གྲུབ་པ་ཁོ་བདེན་པར་གྲུབ་པ་ལྟར་སྣང་བ་ཡིན་ན་ཐོག་མ་མེད་པ་ནས་ཁོ་རང་ལྟོས་མེད་དུ་གྲུབ་གྲུབ་པ་འགྱུར་མེད་རྟག་པར་འདོད་པས་ན་འཆི་དང། ཚེ་འཕོ་ག་ལ་སྲིད་ད་འཆི་བ་དང་དེ་ནས་ཚེ་འཕོ་བ་ཟེར་མཁན་སྲིད་ཀྱི་མེད་པས་སོ་ཁོ་སྔ་མ་ནས་རྟག་པ་ཡིན་ཡིན་པར་འདོད་དེ་འོག་མ་ཡིན་འགྱུར་བ་མེད། ལྷ། འཆི་དང་ཚེ་འཕོ་སྲིད་ཟེར་ན། འཆི་དང་ཚེ་འཕོ་སྲིད་པ་ཡིན་ཟེར་ན། རང་ཚུགས་ཐུབ་པར་མ་གྱུར་པས། འཆི་ནས་འཆི་བ་དེ་ཚེ་འཕོ་བ་དེ་འདྲའི་སྲིད་པ་ཡིན་ན་ཁོ་རང་ཚུགས་ཐུབ་མ་སོང་བ། རང་ཚུགས་ཐུབ་པར་མ་གྱུར་པས། འགྱུར་བ་མེད་པའི་བདེན་གྲུབ་འགལ། འགྱུར་བ་མེད་པའི་བདེན་གྲུབ་ཡིན་ཟེར་ན་འགལ་སོང་བས། ཡང་དག་བ་ནི་རིགས་པ་གཅིག་པ་རྐྱང་པས།

འདོད་པའི་ཡོན་ཏན་ལྔ་པོ་ཡང། འདོད་པའི་ཡོན་ཏན་ལྔ་པོ་ཡང་ལྷ་མོའི་གཟུགས་ལ་ཆགས་པ་ཡིས། འདོད་པའི་ཡོན་ཏན་ལྔ་པོ་གཟུགས་སྒྲ་དྲི་རོ་རེག་བྱ་ལྔ་ལ་སོགས་པ་དེ་འདྲ་གི་འདོད་པའི་ཡོན་ཏན་ལྔ་པོ་ཡང། ལྷ་མོའི་གཟུགས་ལ་ཆགས་པ་ཡི་ཆགས་པ་བདེན་པར་སྣང་བ་ཡིས། ཆགས་པ་བདེན་པར་སྣང་བ་ཡི། སྣང་བ་ལྟར་དུ་ཁོ་བདེན་པར་གྲུབ་པ་ཡིན་ན་སྣང་བ་གཞན་དུ་མི་འགྱུར་བས། སྒྲ་སོགས་དོན་བཞི་པོ་ལ་ཆགས་པ་ཅིའི་ཕྱིར

སྐྱེས་ན་གཟུགས་ལ་བདེན་གྲུབ་འགལ། སོ་གལ་ཏེ་སྐྱེ་བ་ཡིན་ན་གཟུགས་ལ་བདེན་པར་གྲུབ་པ་ནི་བདེ་བ་ཡིན་ཟེར་མཁན་དེ་འགལ་བ་པས་སོ་ཧོ་ཏུ་སོ་ཐ། སྐྱེས་ན་གཟུགས་ལ་བདེན་གྲུབ་འགལ། ལྷ་ཡི་བུ་མོ་ལ་དམིགས་ནས་ཡིད་དུ་འོང་བའི་བྱམས་པ་དེ་དག་ནི་མདོ་དང་པོ་གཅིག་པ་རྐྱང་པས། རིགས་པའི་འགྲོ་སྟངས་དང་པོ་འགྲོ་དགོས་དབུ་མ་ཐལ་འགྱུར་བའི་རིགས་པའི་འགྲོས། ལྷ་ཡི་བུ་མོ་ལ་དམིགས་ནས་ཡིད་དུ་འོང་བའི་བྱམས་པ་དེ་ལྟོས་མེད་བདེན་པར་གྲུབ་པ་ན་ལྟོས་པ་མེད་པར་ལྟོས་མེད་ལྟོས་མེད་དུ་གྲུབ་པར་སྣང་བ་ཡིན་ན་ད་སྣང་བ་གཞན་འགྱུར་མི་རིགས་ན་སྣང་བ་གཞན་དུ་འགྱུར་བ་དེ་སྲིད་ཀྱི་མེད་པས་སོ་སྣང་བ་གཞན་འགྱུར་མི་རིགས་ན་ལྷ་མ་ཡིན་དང་འཐབ་པའི་ཚེ་ཞེ་སྡང་སྐྱེ་བ་དངོས་སུ་འགལ་བ་སོགས་ཞེ་སྡང་སྐྱེ་བ་དེ་འགལ་བ་བས།

འཐབ་མོ་གྲོལ་ནས་རང་ཡུལ་དུ། ལྷ་མོ་ལ་ནི་བརྩེ་བའི་ཚེ། ཡིད་འོང་རྣམ་པ་སྐྱེ་བ་མེད། ད་ལྷ་མོ། ཞེ་སྡང་ཁོ་དྲག་པོ་བདེན་པར་གྲུབ། བདེན་པར་གྲུབ་པར་བདེན་པར་གྲུབ་པ་དེ་འདྲ་ཅིག་ཡིན་ན། འཐབ་མོ་དེ་གྲོལ་ནས་འཐབ་རྩོད་བྱས་ཚར་ནས་གྲོལ་ནས་རང་ཡུལ་ལ་ལོག་འགྲོ་ཚར་ནས་ད་རང་གིས་ཡང་ལྷ་མོ་ལ་སོགས་པ་བརྩེ་བས་ལྷ་མོ་ལ་ནི་བརྩེ་བའི་ཚེ།

ས་དང་ལམ་དང་དཀོན་མཆོག་གསུམ་ཡོད་ས་དང་ལམ་དང་དཀོན་མཆོག་ཐ་སྙད་ཐམས་ཅད་བདག་ལ་ཡོད་སོ་ཐ་སྙད་ཐམས་ཅད་བདག་ལ་ཡོད་གང་ཟག་དེ་ལ་ཤེས་རབ་ཀྱི་ཕྱོགས་དེ་ལ་ཡོད། དེ་ཡང་ཡོད་པ་དེ་ཐ་སྙད་ཙམ་དུ་ཡིན་པ་ལས་བདེན་པའི་དོན་དུ་ཁྱོད་དང་འདྲ། ཐ་སྙད་ཙམ་དུ་ངས་ཡོད་ཟེར་ངས་ཆོས་ཀུན་ཡོད་ཟེར་ངས་དེ་ཐ་སྙད་ཙམ་དུ་ཡོད།

མ་རིག་པ་ལས་ནི་མ་རིག་པ། མ་རིག་དཀྱིལ་འཁོར་ཆེན་པོ་ཞེས་དང། མ་རིག་པ་ལས་ནི་མ་རིག་པ། མ་རིག་པའི་དཀྱིལ་འཁོར་ཆེན་པོ་དེ་དག་ཀྱང་རང་བཞིན་དུ་བྱུང་བས་བདེན་པར་གྲུབ་པ་ཁས་བླངས་ན། ཁོ་ལ་ཀུན་རྫོབ་ཁས་བླངས་ཀྱང།

ལྷ་ཡི་ལུས་ལ་དམིགས་ནས་ངའོ་སྙམ་པའི་རྟེན་ཅན་དེ་ནི་འགྱུར་བ་མེད་པས་འགྱུར་བ་མེད་པའི་རྐྱེན་གྱིས་ལྷ་མ་ཡིན་གྱི་ལུས་དེ་ལ་དམིགས་ནས་ངའོ་སྙམ་པའི་བློ་དེ་གཞི་གཅིག་ཏུ་འདུ་ཐུབ་ཡས་མེད་པས་སོ། འདུ་བ་མེད་ཀྱང་ཁྱོད་རང་གིས་བྱས་སོང་ན་ལྷ་མ་དེ་སྐྱེ་བ་ཡོད་རེ་ཟེར་བྱས་ནས་འདུ་བ་ཡོད་ཟེར་གྱི་ཡོད་པས་འདུ་བ་ནི་བདེན་པར་གྲུབ་པའི་སྐྱོན་ཡིན་མོད་ཟེར་བ་དེ་འདུ་བ་མེད་པས་ག་དེ་འདུ་བ་མེད་པ་དེ་ཁྱོད་རང་གིས་ཁས་བླངས་དགོས་ལ་བདེན་པར་གྲུབ་པ་ཁས་བླངས་པའི་རྐྱེན་པས་བདེན་པར་གྲུབ་པའི་བདེན་པར་གྲུབ་པའི་སྐྱོན་ཡིན་མོད། འདུ་ལུགས་ཅི་འདྲ་བ་ཞིག་སྨྲོས་ད་ཁྱོད་རང་ལྷ་ལས་ཚེ་འཕོས་ནས་ལྷ་མ་ཡིན་ཕུང་པོ་ལ་དམིགས་ནས་ངའོ་སྙམ་པའི་བློ་སྐྱེ་བ་ཡོད་ན་སྐྱེ་བ་ཡོད་ལུགས་དེ་ད་ག་འདྲས་ཟེར་བྱ་ནུབ་པ་ཁྱོད་རང་གིས་ལན་ཅིག་བརྒྱབ་ད། གོ་བྱ་བ་ལ་ལྷ་མ་ཡིན་གྱི་བློ་དེ་ནི་ལྷ་ཡི་དཔལ་འབྱོར་འདོད་ཡོན་ལ་ཕྲག་དོག་འགྲན་སེམས་སྐྱེས་པའི་ཚེ། ཕྲག་དོག་འགྲན་སེམས་སྐྱེས་པའི་ཚེ། ཁྱོད་རང་ལྷ་རུ་སྐྱེས་པ་ན་དཔལ་འབྱོར་འདི་འགྲུབ་འོང། ལྷ་མ་ཡིན་དུ་ཕྲག་དོག་འགྲན་སེམས་སྐྱེས་པའི་ཚེ། ལྷ་མ་ཡིན་གྱི་བློ་དེ་ནི་ལྷ་ཡི་དཔལ་འབྱོར་ལ། དཔལ་འབྱོར་འདོད་ཡོན་ལ་ཕྲག་དོག་འགྲན་སེམས་སྐྱེས་པ་དེ། ཁྱོད་རང་ལྷ་རུ་སྐྱེས་དུས་ཙ་ན་དཔལ་འབྱོར་བདེན་གྲུབ་མཐའ། ལྷ་རུ་སྐྱེས་དུས་ཙ་ན་དཔལ་འབྱོར་དེ་བདེན་པར་མ་གྲུབ་པས་བདེན་པར་མི་འགྱུར་བས་ཁྱོད་དང་ལྷན་ཅིག་གནས་པར་ངེས། བདེན་པ་བདེན་གྲུབ་ཏུ་མི་འགྱུར་བས་ཁྱོད་དང་ལྷན་ཅིག་གནས་པ་དེ། དེས་ན་ཁྱོད་ཀྱིས་ཁྱོད་རང་ལ། ཕྲག་དོག་འགྲན་སེམས་བྱེད་དམ་ཅི་ཟེར་བ་ལྟར་དེ་འདྲས་བྱས་སོང་ན། ཁྱོད་རང་གིས་ཁྱོད་རང་ལ་ཕྲག་དོག་འགྲན་སེམས་བྱ་བ་སྤངས། ལྷའི་དཔལ་འབྱོར་གོ། ལྷ་རུ་སྐྱེ་རྒྱུ་དེ་ནི་ལྷའི་དཔལ་འབྱོར་གོ། བདེན་གྲུབ་གོ་ལས་མི་འགྱུར་བ་བདེན་པར་གྲུབ་འཕྲོ་འདས་ཡོད་པ་ཡང་མི་འགྱུར་བས། ད་ཁྱོད་དང་ལྷན་ཅིག་གནས་པར། ཁྱོད་དང་ལྷན་ཅིག་གནས་པ་དེས། དེས་ན་ཁྱོད་ཀྱི། ལྷའི་དཔལ་འབྱོར་གོ་ཡི་ཁྱོད་རང་ལྷར་སྐྱེ་དུས་ཚེ་ན་དཔལ་འབྱོར་གོ་བདེན་པར་གྲུབ་བོ། དེ་གྲུབ་དུས་ཚེ་ན་དེས་ན་ཁྱོད་རང་གིས་ཁྱོད་རང་ལ། ཕྲག་དོག་འགྲན་སེམས་བྱེད་པ་པའང། འོ་དེ་ལྷ་མ་ཡིན་དུ་སྐྱེ་དུས་ཚེ་ན་འགྲན་སེམས་བྱེད་ཀྱི་བ་པ། ཁོ་བྱིན་གྱིས་ཁོ། ལྷའི་ལུས་ཁོ་རང་གི་ཁ་ཏུ་ལ་བདེ་བདེ་བ་ལ། འགྲན་སེམས་བྱེད་བ་བྱིན་གྱིས་ཅི་ལ་འཆི་ང་བས་ཁོ་བདེན་གྲུབ་ཡིན་ན། འགྲན་སེམས་བྱེད་དམ་ཅི། ལྷ་ཡི་བདེན། ཡིན་ཏེ། ལྷ་ཡི་བདེན་འཛིན་འགྱུར་མེད་དང། ལྷ་མིན་བདེན་འཛིན། འགྱུར་མེད་ན། ཁྱོད་ནི་ལྷའམ་ལྷ་མིན་ཡིན། ད་ཁྱོད་རང། ལྷ་ཡི་བདེན་འཛིན་འཁོར་བའི་རྒྱུ་འམ་འོ་བས། ལྷ་མ་ཡིན་གྱི་བདེན་པར་འཛིན་པའི་བདེན་འཛིན་ཁོ་འགྱུར་བ་མེད་པ་དེ་མིན་ན། ཁྱོད་ནི་ལྷའམ། ལྷ་མིན། ཡིན། ད་ཁྱོད་ལྷ་ཡིན་ན་ལྷ་མ་ཡིན་གང་ཡིན། གཞི་མཐུན་ཤེས་བྱ། ལ་མི་སྲིད། ལྷ་དང་ལྷ་མ་ཡིན་གྱི་གཞི་མཐུན་ཞིག་ནི་ཤེས་བྱ་ལ་སྲིད་ཀྱི་མེད་པས། ལྷ་ཡི་བདེན་གྲུབ་བཤིག་པའི་རྗེས། ལྷ་མིན་བདེན་གྲུབ་ཅི། ཟེར་ན། ད་ཡང་ཧ་ནི། ལྷ་ཡི་བདེན་གྲུབ་བཤིག་པའི་རྗེས་སུ། ལྷ་མིན་བདེན་གྲུབ་ཅི། ཟེར་ན།

ཡི་དྭགས་གནས་སུ་སྐྱེས་པའི་ཚེ། ཡི་དྭགས་བཀྲེས་སྐོམ་གྱིས་མནར་བས། ཁྱོད་ཀྱི་ལྷ་ཡི་དཔལ་འབྱོར་དེ། རྟག་བརྟན་ཐེར་ཟུག་འགྱུར་མེད་ན། ཟ་རྒྱུ་མེད་ཚེ་ཟ་བར་རིགས། ད་ཡང་ཡི་དྭགས་ལ་སྐྱེས་པའི་ཚེ། ཡི་དྭགས་ལ་བཀྲེས་སྐོམ་གྱི་སྡུག་བསྔལ་གྱིས་མནར་བ་བས། མནར་བས། ཁྱོད་ཀྱི་ལྷ་ཡི་དཔལ་འབྱོར་དེ། རྟག་བརྟན་འཇིགས་སུ་འགྱུར།

ཡི་དྭགས་ལུས་ཀྱི་སྐབས་སུ་ཀུན་ནས་བཀྲེས་སྐོམ་དེ་ཡང་བདེན་པར་གྲུབ་ནས་དེ་ནི་འགྱུར་བ་མེད་པ་དེ་འདྲ་ཅིག་ཡིན་ན། སྐྱེས་ནས་སྐྱེ་བ་ཐམས་ཅད་དུ་བཀྲེས་སྐོམ་ཉིད་ཀྱི་རང་བཞིན་ལས་གཞན་དུ་འགྱུར་བ་མི་རིགས་པ་ལྟར་རིགས་པ་ནི་མཛོད་ད་དྷ་ཁང་དབུ་མའི་རིགས་པའི་འགྲེལ་པ་གཅིག་པས་ཨང། ད་དྷ་ཁ་ནི་ཡའི་རིགས་པ་ལྟ་ང་བ་རིགས་པའི་ཕྱོགས་ཡོངས་ནས་ཁོ། དབུ་མ་འཇུག་པའི་དབུ་མ་རྩ་ཤེས་ལ་དབུ་མ་རྩ་ཤེས། རྩ་ཤེས་ལ་རབ་བྱེད་ཉེར་བདུན་ལེའུ་ཉི་ཤུ་རྩ་བདུན་ཡོད་པས། བདེན་པར་གྲུབ་ཚུལ་མེད་པ་སྟེ་རིགས་པའི་ཕྱོགས་ག་ས་ག་ནས་བཏང་ཡོད་པ། འཁོར་འདས་དུ་འགྲོ་དུས་ཙམ་ནས་དེ་ནི་རང་བཞིན་གྱིས་གྲུབ་ཏུ་མི་འཇུག་དེ་ལ་དེ་ནི་ཐེག་པ་ཆེན་པོའི་རིགས་ཅན་ཡིན་ན་སྟོང་ཉིད་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་གྲུབ་པ་སེངྒེ་སྟེ། སྟོང་ཉིད་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་གྲུབ་པ་སེངྒེ་སྟེ་ཟེར་དུས་ཙམ་ནས་དེ་ནི་གཞན་དང་མི་འདྲ་ཆོག་བློ་སྟོབས་ཆེ། གཞན་དེ་ལས་བོར་བ་ཞིག་ཡིན་ན་ཁོ་རང་སོ་སོ་ཉན་ཐོས་རང་རྒྱལ་ཡིན་ན་ཁོ་རང་བྱང་ཆུབ་སྒྲུབ་པ་ལ་དགོས་ངེས་ཀྱི་སྟོང་ཉིད་ཀྱི་ལྟ་བ་ནས་བཞག་ན་འགྲིག་གི་ཡོད། ཐེག་པ་ཆེན་པོའི་རིགས་ཅན་ཡིན་ན་གདུལ་བྱ་གཞན་མང་གི་རྗེས་སུ་བཟུང་དགོས་པ། དེ་འདྲའི་རྗེས་སུ་བཟུང་རྒྱུ་དེ་སྟོང་ཉིད་རྟོགས་ཚུལ་དེ་ཡང་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་ཤེས་དགོས། ཁོའི་དེང་གི་པཎ་ཆེན་རིན་པོ་ཆེ་གི་ནི་ཡག་ཕྱོགས་ཡོངས་ནས་བསྒྲུབས་ཡོང་ཡག་གོ། འགྲངས་པ་གོ་རང་བཞིན་གྱིས་གྲུབ་ན་རྟག་རྒྱུན་འགྲངས་འགྲངས་དེ་འོག་ཕེབས་སྲིད། ཡང་ལྟོགས་པ་གོ་རང་བཞིན་གྱིས་གྲུབ་པ་ནི་ད་རྟག་རྒྱུན་ལྟོགས་ལྟོགས་པ་དེ་ནི་འདོད། འོ་དེ་འདི་འདྲའི་རིགས་པའི་རྣམ་པ། སྐྱེས་ནས་སྐྱེ་བ་ཐམས་ཅད་དུ་བཀྲེས་སྐོམ་གཉིས་ཀྱི་རང་བཞིན་ལས་གཞན་དུ་འགྱུར་བ་མི་རིགས་པས། འོ་ནི་རྒྱུན་པར་བརྒྱལ་ལོ་ཨང་ཟེར་ད་རྒྱུན་དུ་གོ་འོ་བརྒྱལ་བརྒྱལ། འོ་བརྒྱལ་ཟེར་ན་ཐང་ཆད་པ་རེད། འོ་རེད། བོད་སྐད་ལ་འོ་བརྒྱལ་ཟེར་སོང་ན་ཁག་པོ་མ་བྱུང་ཟེར། ཨོ་ད་འོ་བརྒྱལ་ཟེར་ཡོད་པ་ཐི་ཧ་ཁུ་ཐི་བ། ཨོ་འོ་ནི་ད་འོ་ནི་རྒྱུན་པར་བརྒྱལ་ལོ་ཨང་ཟེར་ད་རྒྱུན་པར་བརྒྱལ་བརྒྱལ་བ་ཅིག་པས་དེའི་གཅིག་ཀ་ཡང་རིགས་པ་གཞན། ཁྱོད་ནི་དམྱལ་བར་སྐྱེས་པའི་ཚེ་སྐྱེས་པ་ཉིད་ཀྱིས་བདེན་གྲུབ་བཀག་ཟེར་ད་ཁྱོད་རང་དམྱལ་བར་སྐྱེས་པ་ཡིན་ཟེར་ན་དམྱལ་བར་སྐྱེས་པ་དེ་རང་གིས་བདེན་པར་གྲུབ་པ་དེ་བཀག་པས།

དངོས་འགལ་ཡིན་ན་གཞི་གཅིག་གི་སྟེང་དུ་གང་བྱས་ནས་འདུ་བགྱིད་པའང་སྲིད། ཁྱོད་ནི་ལྷ་ལས་འཕོས་མ་ཐག། ཁྱོད་ནི་ལྷ་ལས་འཕོས་མ་ཐག། ལྷ་ཡི་བདེ་བ་གཞན་མི་འགྱུར། ལྷ་ཡི་བདེ་བའི་རང་བཞིན་ལས་འགྱུར་བ་མེད་ཅིང། ཚ་བ་ཡི་སྡུག་བསྔལ་རང་བཞིན་འགྱུར་མེད་ལ། ཕྱོགས་གཅིག་འདུ་བ་མི་རིགས་ཀྱང། ལྷའི་བདེ་བའི་རང་བཞིན་ལས་འགྱུར་བ་མེད་པ་གཅིག་ལ་དེ་ནི་ཚ་དམྱལ་གྱི་སྡུག་བསྔལ་གྱི་རང་བཞིན་གོ་ཡ་འགྱུར་བ་མེད་པ་བས་དེ་ནི་ཕྱོགས་གཅིག་ལ་དེ་གཉིས་འདུ་བ་མི་རིགས། བདེན་གྲུབ་ཁྱོད་ལ་འདུ་བ་ནི། སྙིང་ཚིམ་སྙིང་ཚིམ།

སྡུག་བསྔལ་རང་བཞིན་དེ། རྟག་པར་འདོད་པའི་ཐིག་གཟུགས་པས། སྡུག་བསྔལ་གཅིག་ཐོག་གཉིས་སྐྱེས་པ། ཚ་གྲང་གཉིས་པོ་དངོས་འགལ་དང། དེ་ནས་ཚ་བའི་སྡུག་བསྔལ་དེ་དང་ལྷན་ཅིག་ཏུ། གྲང་བའི་སྡུག་བསྔལ་དེ་རང་བཞིན་གྱིས་གྲུབ་པ་བས། ཁོ་རང་བཞིན་གྱིས་གྲུབ་པ་རྟག་པར་འདོད་པའི་གནས་སྐབས་ལ་ཡང། ཡང་དེ་ནས།

ཉམས་སུ་ཇི་ལྟར་མྱོང་བར་འགྱུར། ཚ་བའི་སྡུག་བསྔལ་དང་གྲང་བའི་སྡུག་བསྔལ་གཉིས་པོ་དེ་ཉིད་དངོས་འགལ་བས་དངོས་འགལ་ཡིན་ན། གཞི་གཅིག་གི་སྟེང་དུ་ཇི་ལྟར་ཉམས་སུ་མྱོང་བར་འགྱུར་གྱི་བ་ཡོང་གི་མིན་པས། གཞི་གཅིག་སྟེང་དུ་ཇི་ལྟར་འདུ། འགལ་ཁྱབ་ཐམས་ཅད་ཁས་ལེན་པའི་བདེན་གྲུབ་ཁྱོད་ལ་སྙིང་རེ་ཚིམ། ད་གལ་ཏེ།

སྐྱེ་མེད། རང་བཞིན་གྱིས་སྐྱེ་བ་མེད་པ་སྐྱེ་བ་མེད། སྐྱེ་མེད་ཆོས་ནི་གལ་ཏེ་ན། གལ་ཏེ་མི་མི་ལུས་གཅིག་གིས་ཐོབ་གྱུར་ཏེ། མི་ལུས་གསར་དུ་ཐོབ་པ་དང། མི་ལུས་གསར་དུ་ཐོབ་པ་དང་སྐྱེ་བ་དངོས་སུ་མཐོང་བཞིན་དུ་སྐྱེ་བ་མེད་པའི་ཁས་ལེན་མཚར། སྐྱེ་བ་དངོས་སུ་མཐོང་བཞིན་དུ་དེ་ནི་སྐྱེ་བ་མེད་ཟེར་གྱི་དེ། ཁས་ལེན་པ་དེ་ངོ་ཚ་བའི་གནས་པས། མ་རིག་པ་ཡི་མ་རིག་པ་ཡི་ཀུན་བཅིངས་ཙང། འཁོར་བ་འདི་ལ་མཐའ་མེད་པས། འགྲོ་བ་ལྔ་པོར་སྐྱེས་པའི་ཚེ་རེ་རེ། རེ་རེ་ལྟར་གྱི་ཕུང་པོ་ལ་དམིགས་ནས་བདེན་པར་གྲུབ་པ་ཡི། འཛིན་སྟངས་སོ་སོར་སྐྱེས་པ་དང་དེ་ཡང་ལྟོས་མེད་འགྱུར་མེད་དང། རག་རག་མ་ལས་པར་ཁྱོད་ཞེན་པས། ཞེན་པ་གཞན་དུ་མི་འགྱུར་ཞིང། འགྲོ་བ་རིགས་དྲུག་ག་རུ་སྐྱེ་ནས་འགྲོ་བ་ལྔ་ལ་སྐྱེ་བར་བྱ། འགྲོ་བ་ལྔ་པོར་སྐྱེ་བའི་ཚེ་རེ་རེ་སྐྱེ་དུས་ཙ་ནས་ཁོ་རང་གི་ཕུང་པོ་ལ་དམིགས་ནས་བདེན་པར་གྲུབ་པ་བས་ཁོ་རང་ཕུང་པོར་དམིགས་ནས་བདེན་པར་གྲུབ་པའི་འཛིན་སྟངས་དེ་སོ་སོར་སྐྱེ་བ་བས་སོ་སོའི་འཛིན་སྟངས་དེ་འཛིན་སྟངས་སོ་སོར་སྐྱེས་པ་དང། བདེན་པར་གྲུབ་པའི་འཛིན་སྟངས་དེ་ནི་ལྟོས་མེད་པས། འགྱུར་མེད་པས། རག་མ་ལས་པ་ཁྱོད་ཞེན་པ་བས། ཞེན་པ་གཞན་དུ་དེ་ནི་མི་འགྱུར་ཞིང། བདེན་པར་ཞེན་པ་དེ་གཞན་དུ་མི་འགྱུར་ཞིང། འདིར་ཡང་ཕུང་པོ་ཚོགས་ཙམ་ལ་བརྟེན་ནས་ངའོ་སྙམ་པ་ཡི། བློ་ཡི་འཛིན་སྟངས་བདེན་གྲུབ་ཏུ། བློ་ཡི་འཛིན་སྟངས་བདེན་གྲུབ་ཏུ་སྣང་བ་ལྟར་དུ་ཁྱོད

བདེན་པར་གྲུབ་པའི་ལྟོས་མེད་དང། བཟོད་པར་དཀའ་བའི་སྡུག་བསྔལ་རྣམས་སྡུག་བསྔལ་ཇི་སྐད་དེ་བདེན་པར་གྲུབ་པས་བདེན་པར་གྲུབ་པ་ཡིན་ན་ད་ལྟོས་མེད། གཞན་ལ་རག་མ་ལས་པ། འགྱུར་མེད་རྟག་བརྟན་ཐེར་ཟུག་ནི། ཁྱོད་ཀྱི་མི་ལུས་གཅིག་ཐོག་ཏུ། དུས་གཅིག་ལ་ནི་ཇི་ལྟར་མྱོང། ཞེས་བྱའི། དེ་ནི་རྟག་བརྟན་ཐེར་ཟུག་གི་ད་སྡུག་བསྔལ་དེ་སྐད་དེ་གང་པོ་ཁྱོད་ཀྱི་མི་ལུས་གཅིག་གི་སྟེང་དུ་དུས་གཅིག་ཏུ་ཇི་ལྟར་བྱས་ནས་མྱོང་ཐུབ་ཅེས་པ། ཉོན་མོངས་པས། ཁྱོད་ཀྱི་ལུས་ལ་མྱོང་ན་ནི། བདེན་གྲུབ་འགྱུར་བ་མེད་པར་དཀའ། ཁྱོད་ཀྱི་ལུས་ཀྱིས་མྱོང་བ་ཡིན་ན། བདེན་གྲུབ་དེ་ལ་འགྱུར་བ་མེད་པར་དཀའ་ཀྱང་འགྱུར་བ་འབྱུང་བ་བས། ལྔ་ཀ་ཐམས་ཅད་གཞི་མཐུན་དུ། གཅིག་གི་ཐོག་ཏུ་འདུ་བ་དཀའ། ད་ཁྱོད་རང་ལྔ་ཀ་ཐམས་ཅད་གཞི་མཐུན་དུ་གཅིག་གི་ཐོག་ཏུ་འདུ་བ། འདུ་བ་ཡིན་ཟེར་དགོས་པས་ཅི་དགའ་བ་བས། ཕུང་པོ་ཚོགས་ཙམ་ལ་བརྟེན་ནས་ངའོ་སྙམ་པའི་བློ་དེ་ནི་ཕུང་པོ་ཚོགས་ཙམ་ལ་བརྟེན་ནས་ངའོ་སྙམ་པའི་བློ་དེ་ནི་དམིགས་པ་ང་ལ་དམིགས་ནས་ནི་རྣམ་པ་བདེན་པར་གྲུབ་པར་འཛིན། དེ་ནི་གང་ཟག་བདག་འཛིན་ས་གང་ཟག་བདག་འཛིན་ཟིན་པའི་སྒོ་དང་ལྡན་པའི་ཕྱིར། ཕུང་པོ་ཚོགས་ཙམ་ལ་བརྟེན་ནས་ང་འོ་སྙམ་པའི་བློ་དེས་ནི་དམིགས་པ་ང་ལ་དམིགས་ནས་རྣམ་པ་བདེན་པར་འཛིན་པ། ང་ལ་དམིགས་ནས་དམིགས་པ་བདེན་པར་འཛིན་པ་དེ་ལ་གང་ཟག་བདག་འཛིན་ཟེར་གྱི། དེ་ནི་གང་ཟག་བདག་འཛིན། དེར་ཞེན་གང་ཟག་བདག་ཞེན་ཡིན་དེ་ལ་གང་ཟག་བདག་འཛིན་ཡིན་གྱི་བས་དེར་ཞེན་པ་དེ་ལ་གང་ཟག་བདག་ཞེན་པ་ཡིན་གྱི་བས་དེ་ལྟར་གྲུབ་ན་བདེན་གྲུབ་ཡིན། དེ་ལྟར་དུ་གྲུབ་པ་ཡིན་ན་བདེན་གྲུབ་ཡིན། དེ་འདྲའི་བློ་ནི་ལྷན་སྐྱེས་ལ། ཕུང་པོ་ལ་དམིགས། ང་དེ་ནི།

ད་དུང་ཁྱོད་ལ་འགལ་འདུ་ཡི་ཟེར་ད་ད་རུང་ཁྱོད་ལ་འགལ་འདུ་ག་འདྲས་ཡོད་པ་ཟེར་ན། འགལ་འདུ་ཡི་ཕུང་པོ་ཆེན་པོ་འདི་ལྟར་རོ། འགལ་འདུའི་ཕུང་པོ་ཆེ་འདི་ནོ། འགལ་འདུའི་ཕུང་པོ་ཆེ་འདི་ག་འདྲས་ཡོད་པ་ཟེར་ན་ད་ནན་ཚོ་བཏང་ང་ནང་པས་ད་ནན་ཚོ་ད། གཅིག་དུ་བྲལ་གྱི་རྟགས་ཡིན་པས་གཅིག་དུ་བྲལ་དབུ་མའི་གཅིག་དུ་བྲལ་གྱི་རྟགས། འགལ་འདུ་འདི་ལྟར་རོ། དེ་ལྟར་གྱུར་པའི་ང་དེ་ནི་ས་ང་བདེན་པར་གྲུབ་པར་སྣང། སྣང་བ་ལྟར་གྱི་ང་འབྱུང་གི་བ་ང་ཅི། བདེན་པར་གྲུབ་པར་སྣང་ནི། བདེན་གྲུབ་ཀྱི་ང་ཅིག་འོ་བ། དེ་འདྲའི་ང་དེ་ཁྱོད་རང་ཡོད་བ་ཡིན་ན་ད་ཁྱོད་རང་དགའ་འདུན་ནི་སྐྱེས་ནི་ཡོད་པ། ཕུང་པོ་དང་ནི་རང་ངོས་ནས་གྲུབ་པའི་གཅིག་ཏུ་གྲུབ་པའམ་གྲུབ་པའི་ཐ་དད་གང་དུ་གྲུབ།

ཐ་དད་གཏན་མེད་གཅིག་གྲུབ་དང་ཟེར་བ་ན་དེ་ནི་ཐ་དད་གཏན་མེད་ཀྱི་གཅིག་ཏུ་གྲུབ་པ་ཡིན། གཅིག་ཏུ་གྲུབ་བོ་ཟེར་ན་ནི་ཐ་དད་གཏན་མེད་གཅིག་གྲུབ་དང་རང་བཞིན་གཞན་དུ་མི་འགྱུར་དང། རང་བཞིན་གཞན་དུ་ཕུང་པོ་དང་གཅིག་ཏུ་གྲུབ་པ་ཡིན་ན་ད་ནི་དེ་བས་སོང་བས་ཐ་དད་གཏན་མེད་ཀྱི་གཅིག་གྲུབ་ཡིན་པ་ཅིག་རང་བཞིན་གཞན་དུ་མི་འགྱུར་བ། གཞན་ནི་རག་ལ་མ་ལས་པ། ལྟོས་མེད་འགྱུར་མེད་ཐེར་ཟུག་པའི། སྟོན་ནས་ལྟོས། ལྟོས་མེད་འགྱུར་མེད་ཐེར་ཟུག་པའི། ཤི་ནས་ཕུང་པོ་མེར་བསྲེགས་ཤིང། ཐལ་བ་ཆུ་ཀླུང་བསྐུར་བའི་ཚེ། ཕུང་པོ་གཏན་མེད་གྱུར་པས་ན།

ཕུང་པོ་གཏན་མེད་གྱུར་པས་ན་ང་ཡང་གཏན་མེད་གྱུར་ཏམ་ཅིས་གེགས་བྱས་སོང། ཕུང་པོ་དང་ནི་རང་ངོས་ནས་གྲུབ་པའི་འགྲོ་བ་གང་དུ་སོང། ཕུང་པོ་དང་ནི་རང་ངོས་ནས་གྲུབ་པའི་འགྲོ་བ་དེ་གང་དུ་སོང།

འགྱུར་བ་འགྱུར་བའི་འགྱུར་བ་གོ་འགྱུར་བའི་གོ་དུ་བ་མེ་ཤིང་གི་དེ་མཚར་ཤིང་གི་ཞེས་བྱུང་གསུངས། ཕལ་ཆེར་འདིའི་དོན་བུད་ཤིང་གི་དུ་བ་ཤིང་གི་དེ་ཐལ་བ་ལ་ཟེར། ཐལ་བ་ཁོ་ལ། བུད་ཤིང་གི་དུ་བ་མིའི་རིགས་ཀྱི་བང་ཤ་ཡི་ཐལ་བ་ཁོ་ལ་བུད་ཤིང་གི་དུ་བ་ཟེར། ད་ཕུང་པོ་མེར་བསྲེགས་ནས་དུ་བ་ཁོ་རླུང་ལ་བསྐུར་དུས་ཕུང་པོ་བོ་གཏན་མེད་དུ་ཕྱིན་པས། ཕུང་པོ་གཏན་མེད་དུ་གྱུར་པའི་ཕུང་པོ་དང་ནི་རང་ངོས་ནས་གྲུབ་པའི་འགྲོ་བ་དེ་རང་ངོས་ནས་གྲུབ་པའི་འགྲོ་བ་དེ་གང་དུ་སོང། འགྱུར་བ་འགྱུར་བའི་རྒྱོ་མེད་སར་འགྱུར་བ་གོ་ཡང། ད་ནི་དུ་བ་མེ་ཤིང་གི་དེ།

ཡང་གཅིག་ཆོས་ཀུན་མེད་པ་བྱོས། ཡང་ན་གནོད་བྱེད་གཅིག་བྱས་ན། ཡང་ན་ཁྱོད་ཆོས་ཀུན་མེད་པ་བྱོས། སྐྱེ་འཆི་ཡོད་ན་བདེན་གྲུབ་མེད། ཡང་ན་ཁྱོད་རང་གནོད་པ་ནི་ཡོད། ཡང་གཅིག་གིས་ཆོས་ཀུན་མེད་པ་བྱོས། གནོད་བྱེད་གཞན་གཅིག་བཏང་བ་ཡིན་ན། ཆོས་ཀུན་མེད་པར་ཁྱོད་རང་ཁས་ལེན་ཅིག་བྱོས། མེད་པ་བྱོས། སྐྱེ་འཆི་ཡོད་ན་བདེན་གྲུབ་མེད། སྐྱེ་བ་དང་འཆི་བ་དེ་ཡོད་ན་ཁྱོད་རང་བདེན་གྲུབ་མེད་མི་འགྱུར་ཅིག་ཧོ། ཁྱོད་ཀྱི་ལུགས་ལ་ཆོས་ཀུན་ནི་ལྟོས་མེད་འགྱུར་བ་མེད་པར་གྲུབ་སོ། བདེན་གྲུབ་ཡིན་དུས་ཙན་ནི་ཁྱོད་ཀྱི་ལུགས་ལ་ཆོས་ཀུན་ནི་ལྟོས་མེད་འགྱུར་བ་མེད་པར་གྲུབ། ཕན་ཚུན་ལྟོས་གྲུབ་ཆོས་མེད་པས་དེས་ན་ཁྱོད་ལ་ཆུ་ཀུན་མེད། ཕན་ཚུན་ལྟོས་ནས་གྲུབ་པའི་ཆོས་མེད་དུས་ཙན་ནི་ད་ཁྱོད་ལ་ཆོས་ཀུན་མེད་པ་ལ་ཕྱིན་པས། གཞན་དུ་འགྱུར་ལ། གཞན་དུ་འགྱུར་ལ་མི་འགྱུར་ཟེར། གཞན་དུ་འགྱུར་གྱི་འགྱུར་གྱི་ལ་མི་འགྱུར་ཟེར། ཁྱོད་ནི་མ་རིག་རང་དུ་འདུག་ད་མ་རིག་པ་ཧ་མ་གོ་རང་དུ་རང་བསྡད་ནས། ཁྱོད་ནི་མ་རིག་རང་དུ་འདུག། དེ་ཡི་ནང་ནས་རང་མ་རིག། ཁྱོད་ནི་འགྲོ་བ་ཞེས། དེ་ཡི་ནང་ནས་རང་མ་རིག། ཁྱོད་ཀྱི་འགྲོ་བ་གཞན་ཁྱོད་ཀྱི་འགྲོ་བ་གཞན་སྐྱེས་ཚེ། དེ་ཡི་ཕུང་དང་ང་གཉིས་ནི། བདེན་པའི་གཅིག་ཏུ་གྲུབ་དགོས་པས། ཁྱོད་ཀྱི་འགྲོ་བ་གཞན་ལ་སྐྱེས་པའི་ཚེ། ཡང་འགྲོ་བ་གཞན་གྱི་ཕུང་པོ་དེ་དང་ང་གཉིས་པོ་དེ་ཡང་ཡང་བདེན་པའི་གཅིག་ཏུ་གྲུབ་དགོས་པས། བདེན་པའི་གཅིག་ཏུ་གྲུབ་པ་ཡིན་ན། ཕུང་པོ་འདི་ལ་དམིགས་ནས་ནི།

ལྷན་ཅིག་ཚོགས་པ་སྟེ། སྔོན་དགའ་འབྱུང་ཡང་མ་རིག་པ་ཟེར་མི་བརྒྱ་ལྷན་ཅིག་ཏུ་ཚོགས་པ་སྟེ་དེ་སྔོན་དགའ་བས་ད་སྔོན་དགའ་འབྱུང་ཡང་མ་རིག་པ། ཁྱོད་དང་ལྷན་ཅིག་རྩོད་པ་སྟེ། སྨྱོན་པ་དག་དང་རྩོད་པ་འདྲ། ད་ཁྱོད་དང་ལྷན་ཅིག་རྩོད་པར་བྱ་བ་སྟེ་སྨྱོན་པ་དང་རྩོད་པ་རྩོད་པ་གཅིག་པ་བས་སྨྱོན་པ་དག་དང་རྩོད་པ་འདྲ།

ཤི་བ་ཁྱོད་ལ་ཡོད་མ་ཡིན། ད་གང་བཤད་ནས་མི་ཉན་པ་ད་ཁྱོད་མ་རིག་པ་ཁྱོད། ཤི་བ། ཤི་བ་ཡི་ཁྱོད་ལ་ཡོད་མ་ཡིན། གལ་ཏེ་ཤི་ནས་གཞན་སྐྱེས་ཚེ་ག་དེ་ཤི་ནས་གཞན་སྐྱེས་ཚེ། ག་དེ་སྐྱེས་ཚེ་ཆོས་ཕུང་དང།

སྒོས་སུ་ཕུང་པོ་འདི་ཁྱེར་ནས་ཡོང་དགོས་ལ། ཕུང་པོ་འདི་ཁྱེར་ནས་གཞན་གྱི་མ་ཡི་མངལ་དུ་ནི་ཕུང་པོ་འདི་ཁྱེར་ནས་གཞན་གྱི་མ་ཡི་མངལ་དུ་ནི་བདེན་པར་སྐྱེ་ལུགས་ཇི་ལྟར་བྱེད། ད་གཞན་དུ་སྐྱེ་བ་གཞན་ལ་སྐྱེ་བ་བྱུང་ན་ཡང་གཞན་གྱི་བུ་འགར་འདོད་དགོས་པའོ། བདེན་པར་སྐྱེ་བདེན་པར་སྐྱེ་ལུགས་ཇི་ལྟར་བྱེད། ཕུང་པོ་འདི་བཅས་ཞུགས་སམ་ཅི། ད་ཕུང་པོ་འདི་ཡོ་ཡོ་ལ་དེ་ནས་ཧཱ་རུ་ཧཱ་རུ་ཆེ་ང་བ་ག་འདྲས་པ་ཕུང་པོ་འདི་བཅས་ཞུགས་སམ་ཅི། དེ་བཞིན་ཞུགས་པར་འགྱུར་ཟེར་ཡང། ཞུགས་པའི་འགྱུར་བ་ཁོ་ནས་ནི་བདེན་གྲུབ་འགྱུར་བ་མེད་པ་བཀག། ཞུགས་པའི་ཞུགས་པར་འགྱུར་བ་དེ་ཁོ་ནས་ནི་དེ་ནི་བདེན་པར་བདེན་གྲུབ་ལ་འགྱུར་བ་མེད་ཟེར་གྱི་དེ་དེ་བཀག་པ་ལ་ཆེ་ང་བས་ཡང་ཅིག་ཅེས། ཕུང་པོ་བཞག་ནས་སྐྱེ་ན་ནི། ད་ད་ལྟའི་ཕུང་པོ་གོ་གཞན་ལ་སྐྱེ་དུས་ད་ལྟའི་ཕུང་པོ་བཞག་ནས་གཞན་དུ་སྐྱེ་བ་ཡིན་ཟེར་ན་ནི། ཕུང་པོ་བཞག་ནས་སྐྱེ་ན་ནི། སྐྱེ་བ་ཁོ་ནས་ཡང་བདེན་གྲུབ་བཀག། སྐྱེ་བ་དེ་རང་གིས་བདེན་གྲུབ་ཡིན་ཟེར་བ་དེ་བཀག་སོང། ང་ཕུང་བདེན་པའི་གཅིག་གྲུབ་ན་ང་དེ། ཕུང་པོ་དང་བདེན་པའི་གཅིག་ཏུ་གྲུབ་ན། ང་ཡི་བ་ལ་དམིགས་པ་ཡི། ད་ང་དེ་ཕུང་པོ་དང་བདེན་པའི་གཅིག་ཏུ་གྲུབ་པ་ཡིན་ན། ང་ཡི་བ་ལ་དམིགས་པ་ཡི། ང་ཡིར་འཛིན་པ་ཁྱོད་ལ་མེད། ང་ཡི་བ་ལ་དམིགས་པ་མེད། ང་ཡིར་འཛིན་པ་ཁྱོད་ལ་མེད། ང་ཕུང་པོ་ཁོ་དང་བདེན་པའི་གཅིག་ཏུ་གྲུབ་པ་ཡིན་ན་ང་ཕུང་པོ་ཁོ་དང་བདེན་པའི་གཅིག་ཏུ་གྲུབ་པ་ཡིན་ན་ང་ཡི་བར་འཛིན་པའི་ངར་འཛིན་དེ་ཁྱོད་ལ་མེད། ང་ཡི་བ་དང་ངར་འཛིན་ཟེར་ན་ང་ལ་དམིགས་ནས་ང་རང་བཞིན་གྱིས་གྲུབ་པ་དེ་ཚོ་ལ་ངར་འཛིན་ཟེར་གྱི། ང་ཡི་བ་རང་བཞིན་གྱིས་གྲུབ་པ་ཁོ་ལ་ང་ཡི་བ་ང་ཡི་བར་འཛིན་པ་ཟེར་གྱི། ང་ཡི་རྐང་པ་ཟེར་ན་ད་ཕུང་སོགས་ལ་དམིགས།

ང་ཡི་ལག་པ་ལ་དམིགས་པའི་ང་ཡི་བ་ཡི་བདེན་གྲུབ་དེ། ང་ཡི་བ་ང་ཡི་ལག་པ་ལ་དམིགས་ནས་ངའི་ལག་པ་ལ་དམིགས་ནས་ང་ཡི་བ་བདེན་པར་གྲུབ་པ་དེ་ལ་ང་ཡི་བ་ཟེར་རོ། ང་ཡི་བ་ང་ཡི་བ་ཡི་བདེན་གྲུབ་དེ་འགྱུར་བ་མེད་པའི་རྟག་པར་རྟག་པར་དང་འགྱུར་བ་མེད་པའི་རྟག་པར་དང། ལྟོས་མེད་གཞན་ལ་རག་མ་ལས། ངོ་བོས་གྲུབ་པའི་འགྱུར་མེད་དང། ངོ་བོས་གྲུབ་པའི་འགྱུར་མེད་དང། ང་ཡི་རྐང་ལག་ང་ཡི་གང་ཟག་རྐང་སོགས་ལ་དམིགས་པས་ང་ཡིར་འཛིན་པ་སྐྱེ་བ་དཀའ། ང་ཡི་ལག་པ་ལ་དམིགས་པའི་ང་ཡི་བ་དེ་བདེན་པར་གྲུབ་པ་ཡིན་ན། ང་ཡི་བ་དེ་བདེན་པར་གྲུབ་པ་ཡིན་ན་དེ་ནི་ཁོ་འགྱུར་བ་མེད་པའི་རྟག་པ། ལྟོས་མེད་གཞན་ལ་རག་ལས་མེད་ངོ།

གལ་ཏེ་བློ་ནི་སྐྱེས་པ་ན་སྐྱེ་བ་ཡིན་ཟེར་ན་ད་བདེན་པ་གཞན་དུ་འགྱུར་བ་དང་སྐྱེ་བ་ཁོ་ནས་འགྱུར་མེད་པ་དེ་ཡང་སྐྱེ་བ་ཁོ་ནས་དེ་ནི་བདེན་གྲུབ་ལ་འགྱུར་བ་མེད་ཟེར་གལ་ཏེ་དཀའ་བ་པས་བདེན་པའི་ཚུགས་ནི་མ་གྲུབ་བོ་སོགས་བདེན་གྲུབ་ཡིན་ཟེར་ནས་ཚུགས་མ་ཐུབ་པས་ཚུགས་ནི་མ་གྲུབ་བོ་ཡང་གཅིག་བྱས།

བུད་མེད་ལྟ་བུ་ལ་དམིགས་ནས་བཟའ་ཟླ་བུད་མེད་ལྟ་བུ་ལ་དམིགས་ནས་མིག་གིས་གཟུགས་ལ་ཆགས་པ་ཡི། ཡིད་འོང་དངོས་པོ་གཞན་དག་ལ་བདེན་པའི་ཆགས་པ་སྐྱེ་བ་དཀའ། བཟའ་ཟླ་བུད་མེད་ཀྱི་གཟུགས་ལ་དམིགས་པའི་ཆགས་པ་དེ་བདེན་པར་གྲུབ་པ་ཡིན་ན། བུད་མེད་ལས་གཞན་པའི་དངོས་པོ་གཞན་ལ་བདེན་པར་ཆགས་པ་སྐྱེ་བ་དེ་དཀའ། ཟེར་བ་དེ་ཡང་སྐྱེ་བ་དཀའ། གལ་ཏེ་སྐྱེས་ན། འགྱུར་མེད་གལ་ཏེ་སྐྱེ་བ་ཡིན་ན་དེ་ལས་གཞན་ལ་ཆགས་པ་སྐྱེ་བ་ཡིན་ན་འོ་ན་དེ་འགྱུར་བ་མེད་པ་དང་འགྱུར་བ་མེད་པ་དེ་དཀའ་བ་ཡིན། སྐྱེ་བ་སྐྱེ་བ་ཁོ་རང་རང་ངོ་བོ་བདེན་གྲུབ་ཡིན་པ་དེ་འགལ་བས། དེ་བཞིན་དབང་པོ་གཞན་དག་ལའང་སོ་སོའི་སྤྱོད་ཡུལ་ལ་དམིགས་པའི་བདེན་པའི་ཆགས་པ་སྐྱེ་བ་དཀའ། དེ་བཞིན་དབང་པོ་གཞན་དག་ཚོ་ལ་སོ་སོའི་ད་དབང་པོ་གཞན་དག་རྣ་བའི་དབང་པོ་ཡིན་ན་སྒྲ་ལ་ཆགས་འགྲོ་གི་ཡོད་པས། དྲི་ཡིན་ན་དྲིའི་དབང་པོ་ཡིན་ན་དྲི་ལ་ཆགས་ཡོད། ཁ་སྣའི་དབང་པོ་ཡིན་ན་དྲི་ལ་ཆགས་ཡོད། རོའི་དབང་པོ་ལྕེ་ཤེས་ཡིན་ན་རོ་ཞིམ་པ་ལ་ཆགས་ཡོད་པའོ། ད་དེ་ཚོ་ཟེར། དབང་པོ་གཞན་དག་ལའང་སོ་སོར་ཆགས་ཡུལ་ལ་དམིགས་པའི་བདེན་པའི་ཆགས་པ་སྐྱེས་པ་འགལ། གལ་ཏེ་སྐྱེས་ན་སྐྱེ་མེད་གལ་ཏེ་སྐྱེས་ན་སྐྱེ་བ་མེད་ཟེར་མཁན་དེ་འགལ། བདེན་གྲུབ་གཞན་དུ་འགྱུར་བའང་འགལ། དང་པོ་ཐོག་མ་མེད་དུས་ནས་ད་ཡང། དང་པོ་ཐོག་མ་མེད་དུས་ནས་མིག་གི་དབང་པོའི་ཡུལ་དག་ལ། བདེན་པའི་ཆགས་པ་ལྟོས་མེད་དུ། གྲུབ་གྲུབ་པ་ནི་ཡོད་ཟེར་ན། ཞེས་ནི་བདེན་ཏེ་རྒྱབ་ན། ཐོག་མ་མེད་པ་ནས་མིག་དབང་པོ་ལ་ཡུལ་དག་མིག་གི་དབང་པོའི་ཡུལ་དག་ལ། བདེན་པར་གྲུབ་པའི་ཆགས་པ་དེ་ལྟོས་པ་མེད་པར་གྲུབ་གྲུབ་ཡོད་ཟེར་ན། འོ་ན་ཕུང་པོ་འདི་ཡང་ནི་ཐོག་མ་མེད་དུས་ནས་ལྟོས་མེད་གྲུབ་གྲུབ་པའང་ཕུང་པོ་འདི་ཡང་ཐོག་མ་མེད་པ་ནས། ཕུང་པོ་འདི་ཡང་ཐོག་མ་མེད་པ་ནས་ལྟོས་མེད་དུ་གྲུབ་ཡོད་དམ་ཅི་ཟེར་འོ་ན་ཕུང་པོ་འདི་ཡང་ཐོག་མ་མེད་པ་ནས་ལྟོས་མེད་དུ་གྲུབ་པ་དེ་འདྲ་བག་མ་འབའས། ལྟོས་མེད་དུ་གྲུབ་པ་ཡིན་ཟེར་ན་ལྟོས་མེད་ལྟོས་མེད་པར་ཡོད་ལྟོས་མེད་ལྟོས་མེད་པར་ཡོད་དམ་ཅི་ཟེར་ཡོད་ཟེར་ན་འགྲོ་བ་གཞན་ལྔ་རུ

མི་ལུས་ཚེ་འདིར་འཕྲལ་དུ་གློ་བུར་དུ་བླངས་བ་ཞིག་ཟེར་མཁན་དེ་དང་ཐོག་མ་མེད་པ་ནས་གྲུབ་གྲུབ་པ་ཡིན་ཟེར་མཁན་དེ་ཁས་བླངས་དེ་འགལ་བ་བས། བུ་ཆུང་ནས་ནི་ད་བུ་ཆུང་ཆུང་ནས་བུ་ཆུང་ཆུང་ནས་རིམ་པར་རྒད་པོར་ཕྱིན་ངེས། བུ་ཆུང་ནས་ནི་རིམ་པར་ནི་རྒད་པོའི་ལུས་སུ་འགྱུར་བཞིན་དུ། ཐོག་མེད་དུས་ནས་རྒད་པོའི་ལུས། འདི་ཀ་བཅོས་མིན་ལྟོས་མེད་དུ་གྲུབ་པའི་ཁས་ལེན་འདི་འདྲ་མཚར། ཟེར་བ་ད་དེ་བུ་ཆུང་ཆུང་ནས་རིམ་པ་བྱས་ནས་རྒད་པོ་ལ་འགྲོ་གི་ཡོད་པས་ཐོག་མེད་ནས་རྒད་པོའི་ལུས་གྲུབ་གྲུབ་པ་ཡིན་ཟེར་བཅོས་མ་མ་ཡིན་པ་ལྟོས་མེད་དུ་གྲུབ་པ་ཡིན་ཟེར་གི་ཁས་ལེན་པ་དེ་འགལ་བ་བས། མ་རིག་ཡིན་ཀྱང་གད་མོ་འཆོར་ཟེར་ད་དེ་མ་རིག་པ་ཡིན་མ་རིག་པ་མ་རིག་པ་ཡིན་ན་ཡང་ཡིན་ཀྱང་རྒན་མོ་འཆོར།

རྒད་པོ་རང་ལ་ཨ་མའི་ལུས་སུ་ཞུགས་པ་ཡིན་ཟེར་མཁན་ཞུགས་པའི་ཚུལ་དེ་ཁྱོད་རང་གིས་སྨྲོས་དང་ཟེར། ཁྱོད་རང་ཁྱོད་ཀྱིས་སྨྲོས། ང་ཕུང་བདེན་པའི་གཅིག་གྲུབ་ན་ཟེར་ང་དེ་ཕུང་པོ་དང་བདེན་པའི་གཅིག་ཏུ་གྲུབ་པ་ཡིན་ན། ཕུང་པོ་ལ་ཆགས་བདེན་འཛིན་དེ་འགྱུར་བ་མེད་པས་སེམས་ལ་ནི་བདེན་འཛིན་ཅིའི་ཕྱིར། བདེན་འཛིན་ཅི་ཡི་ཕྱིར་ན་སྐྱེས། ང་ཕོང་པོ། ང་ཕུང་བདེན་པའི་གཅིག་ཡིན་ན་ཕུང་པོ་ལ་ཕུང་པོ་ལ་ཆགས་པར་འཛིན་པའི་བདེན་འཛིན་དེ་འགྱུར་བ་མི་འགྱུར་ཅན་ནི་ད་སེམས་ལ་ནི་བདེན་འཛིན་གང་ཡང་གང་ཕྱིར་ནི་སྐྱེ་གི་བ། ཕུང་པོ་གཟུགས་ཕུང་ལྟ་བུ་ལ་བདེན་འཛིན་གོ། སྐྱེ་བའི་ཆགས་པ་དེ་གོ་འགྱུར་བ་མེད་པ་བས་ཡང་ཡིན་འགྱུར་ཅན་ནི་སེམས་ལ་བདེན་འཛིན་གང་ཕྱིར་ནི་སྐྱེ་གི་བ། བདེན་འཛིན་ཅི་ཕྱིར་སྐྱེ་སྐྱེ་ན། གཞན་འགྱུར་མེད་པ་དགག། སྐྱེ་བ་མེད་པའི་དོན་དང་འགལ། ཀུན་ལ་འདི་ཡི་རིགས་འགྲེས་ནི་འདི་འདྲའི་རིགས་ལ་ཟད་མཐའ་མེད། རིགས་པ་མཐའ་ཡས་ཏེ་ཀུན་ལ་འདི་ཡི་རིགས་འགྲེས་ནའང་དེ་གོང་དུ་བཤད་པ་དེ་སྐད་དེ་རིགས་འགྲེས་ནི་འདི་འདྲའི་རིགས་པ་ལ་ཐོན་ཟད་མཐའ་མེད།

སྟོང་པ་བས་ཨོ་ད་ཏི་ད་ང་བས་ལག་པ་ན་ཡང་ང་ན་ཞེས་བདག་གིར་བྱེད་པ་ནི་དོན་མེད་ཡིན། ང་ཡི་མགོ་དང་ང་ཡི་ཁ། ང་ཡི་སྣ་ལྕེ་མིག་དབང་སོགས། ང་ཡི་ལུས་དང་ང་ཡི་འགྲོས། ང་ཡི་སྐེད་ཚིགས་སྐེད་པ་ཚིགས་པ། ང་ཡི་སྐེད་ཚིགས་པུས་མོ་དང་སྐེད་པ། ང་ཡི་སྐེད་པ་ཚིགས་དང་ང་ཡི་ཚིགས་དང་ང་ཡི་པུས་མོ་དང། ང་ཡི་ལྟོ། ལྟོ་བ་གྲོད་པ་སྤང། ང་ཡི་ལྟོ་བ། ལྟོ་སྐོམ་གོས་ལ་སོགས། ང་ཡི་ང་ལྟོགས་བྱུང་ཟེར་ཡས་སོགས་པ་ང་སྐོམ་བྱུང་ཟེར་ཡས་ལ་སོགས་པ། དེ་ནི་ངའི་གོས་ཟེར་ལ་སོགས་པ། ང་ཡི་ཞིང་ཁ་ཟེར་ཡས་ལ་སོགས་པ་ང་ཡི་གཡོག་པོ་ཟེར་ཡས་ལ་སོགས་པ། ང་ཡི་ཆུང་མ་ཟེར་ཡས་ང་ཡི་བུ་མོ་ཟེར་ཡས།

བདེན་འཛིན་དང་ནི་ཤེས་རབ་གཉིས། བདེན་འཛིན་དང་ནི་ཤེས་རབ་གཉིས། ལྷན་ཅིག་གནས་པའི་སྐབས་མེད་པས། ང་ཡི་བ་ལ་དམིགས་པ་ཡི། ང་ཡི་བ་ལ་དམིགས་པ་ཡི། ང་ཡིར་འཛིན་པའི་དོན་མེད་པས། ང་ཡི་བ་ལ་དམིགས་པའི་དེ་ནི་ང་ཡིར་འཛིན་པའི་དོན་མེད་པས། ང་ཡི་བ་ལ་བདག་གིར་ནི། བྱེད་པ་མ་རིག་ཆོས་ལ་འགལ། ད་ང་ང་ཡི་བ་ལ་བདག་གིར་བྱེད་པ་ནི་ཁྱོད་རང། མ་རིག་པ་ཆོས་དང་འགལ། གང་ཡང་བྱེད་ན་རྒྱུ་མཚན་མེད་ཟེར་གང་ཡང་བྱེད་ན། ང་ཡིར་བྱེད་པ་ཡིན་ཟེར་ན་དེ་ནི་འདི་ལ་རྒྱུ་མཚན་ཞིག་ཡོད་མ་འོངས་པའི་རྒྱུ་མཚན་མེད། དེ་བས་ཁ་རོག་འདུག་ན་དགའ། ད་ཁ་རག་སྡོད། ཁྱོད་རང་དེ་རྒྱུ་མཚན་ཞིག་ཡོད་ཙང་མོ། ཁ་རག་བསྡད་ན་དགའ་གི་རེད། ང་ཕུང་བདེན་པའི་དུ་མར་ནི་གྲུབ་ན་ང་ཕུང་བདེན་པ་ཡི། བདེན་པའི་དུ་མར་གྲུབ་ན་ནི་ང་ཕུང་བདེན་པ་ཡི། གཅིག་ཏུ་གྲུབ་པར་འགྱུར་བ་ཡིན། རྒྱུ་མཚན་རིན་ཆེན་ཕྲེང་བ་ལས། གཅིག་མེད་ཕྱིར་ན་དུ་མ་དང། བདེན་པའི་གཅིག་མེད་ན་བདེན་པའི་དུ་མ་གྲུབ་ཡེ་དེ་ཡོང་ཤེས་ཀྱི་མིན་པས་གསུངས་ནས་རིན་ཆེན་ཕྲེང་བ་ལས། གཅིག་མེད་ཕྱིར་ན་དུ་མ་དང་གཞན་དང་གཞན་ཡང་དུ་མ་ནི། ཡོད་ན་གཅིག་ཀྱང་ཡོད་དགོས་སོ་དུ་མ་ཡོད་ན་གཅིག་ཀྱང་ཡོད་དགོས་སོ། ང་དང་ཕུང་པོ་གཅིག་པར་ཐལ་ད་ང་དང་ཕུང་པོ་གཅིག་པར་ཐལ་ང་ཕུང་བདེན་པའི་གཅིག་ཡིན་པའི་ཕྱིར། འདོད་ན་དབུ་མ་འཇུག་པ་ལས་ང་ཕུང་བདེན་པའི་གཅིག་གྲུབ་ན། ཕུང་པོའི་ཆ་ཤས་ཀུན་དང་ནི་བདེན་པའི་གཅིག་ཏུ་གྲུབ་དགོས་པས། ཕུང་པོའི་ཆ་ཤས་ཀུན་དང་ནི་བདེན་པའི་གཅིག་ཏུ་གྲུབ་དགོས་པས། ཤར་ནུབ་ལྷོ་བྱང་དབུས་ཕྱེ་བའི་ཕྱོགས་ནི་གང་དུ། གཅིག་པར་འགྱུར། ང་དེ་ཕུང་པོ་དང་ཤར་ནུབ་ལྷོ་བྱང་དབུས་ག་འདྲ་ཅིག་ཕྱེ་ན་ཡང་ཕྱོགས་གང་དུ་ཡང་ཁོ་དང་གཅིག་པུར་གྲུབ་པས། གཅིག་པུ། དབུས་ཆར། དབུས་ཆར་ཁྱོད་ནི་གཅིག་ན་ནི། དེ་ཡང། ཤར་ནུབ་དབུས་དབྱེའོ། དབུས་ཆར་གཅིག་ནས་གཅིག་ཡིན་ཟེར་ན་ད་བ་ན་ཤར་དང་ནུབ་ཀྱི་དབྱེ་བ་དེ་ག་སི་ཕྱེ་ཀྱི་བའང་ཡང་དེ་ཡས་གཅིག་ལ་ཕྱིན་ཟེར་ན་ཤར་ནུབ་ཟེར་ཡས་ལ་སོགས་པ་ལྷོ་བྱང་ཟེར་ཡས་ལ་སོགས་པ་དེ་འདྲ་གི་དབྱེ་བ་དེ་ཡང་ཕྱེ་ཤེས་ཀྱི་མིན་པས། དེ་བཞིན་མཐའ་མར་རྡུལ་ཕྲན་ནི་ལྕགས་རྡུལ་ཙམ་དུ་བསིལ་བའི་ཚེ་དེ་ནི་མཐའ་མར་རྡུལ་ཕྲན་ཁོ་རང་ལྕགས་རྡུལ་དུ་མ་ཆགས་དུས་ཚེ་ནི་རྡུལ་ཕྲན་ཆགས་དུས་ཚེ་ནི་མདོ་སྡེ་པ་དང་བྱེ་བྲག་སྨྲ་བའི་ལུགས་རུ་ལྕགས་རྡུལ་རི་བོང་གི་རྡུལ་ཟེར་མ་ནས་ཡར་རྡུལ་ཕྲ་རབ་ཀྱི་རིམ་པ་ཅན་བཙལ་ནས་ཡོང། ཁོ་ལྕགས་ཆུ་རི་བོང་ལུག་དང་གླང་ཉི་ཟེར་རྡུལ་དང་སྲོ་མ་དང་ཟེར་ཁོ་འདྲ་བདུན་བདུན་བདུན་ལ་ལྕགས་ལྕགས་རྡུལ་བདུན་ལ་རི་བོང་རྡུལ་གཅིག་ཡིན་པ་རི་བོང་རྡུལ་གླང་རྡུལ་གཅིག་གླང་རྡུལ་གཅིག་ལ་དེ་འདྲས་བྱས་ནས་རྡུལ་རྒྱ་ཆེར་བསགས་དུས་རྡུལ་བསགས་ཡོང་བ་བས། ཚེ་ཚེ་དུས་ཚེ་ནི་ལྕགས་རྡུལ་ཙམ་དུ་བསིལ་བའི་ཚེ། རྡུལ་མིན་མ་གྱུར་བར་དུ་ནི་བསིལ་བའི་ཚེ་ན་བདེན་འཛིན་ཁྱོད་ད་བསིལ་བའི་ཚེ་ན་བདེན་འཛིན་ཁྱོད་བདེན་པའི་གཅིག་ཏུ་སུ་དང་འགྲོགས། བསིལ་ནི་གཅིག་ན་ད་བདེན་འཛིན་ཁྱོད་ལྕགས་རྡུལ་རེ་རེ་བསིལ་དུས་ཚེ་ནི་བདེན་པའི་གཅིག་ཏུ་འཆིང་བ་ཡིན་བདེན་པའི་གཅིག་ཏུ་ད་སུ་དང་འགྲོགས་ཀྱི་པངས། བདེན་པའི་གཅིག་ཏུ་སུ་དང་སུ་དང་འགྲོགས། ང་ཕུང་བདེན་པའི་རང་བཞིན་དུ། བདེན་པའི་རང་བཞིན་དུ་འགྱུར་བ་མེད་པ་གང་དུ་སོང་ས་ད་བདེན་པའི་རང་བཞིན་དུ་འགྱུར་བ་མེད་པ་གང་དུ་སོང། འགྱུར་གྱིན་འགྱུར་གྱིན་མི་འགྱུར་ཟེར། འདི་འདྲའི་བདེན་གྲུབ་ཡ་མཚན་ནོ། རྒྱུ་རྐྱེན་འགྱུར་གྱིན་འགྱུར་གྱིན་རྒྱུ་རྐྱེན་མི་འགྱུར་ཟིན་གྱི་དེ་ལྟ་འདི་འདྲའི་ལན་རྐྱེན་གྱི་འདི་འདྲའི་བདེན་གྲུབ་ཡ་མཚན་ཅན། ད་དེ་དུས་བདེན་འཛིན། ཧ། ཤེས་རབ་ཀྱིས་བཤད་བ་དེ་ལ་ཡང་བདེན་འཛིན་གྱིས་ལན་རྒྱབ་ཡོང་གི། ཡང་བདེན་འཛིན་གྱིས་ནི་ལན་སྨྲས་པ། ཡང་བདེན་འཛིན་གྱིས་ལན་སྨྲས་པ།

ཡང་ན་ཉི་མ་ཕྱིད་ལ་རེ། ཡང་ན་ཉི་མ་འཁྱོལ་བ་བྱེད། ད་ཉི་མ་འཁྱོལ་ཐབས་ཟེར། ཕྱིད་ལ་ཟེར་ན། ཉི་མ་ཕྱིད་ཟེར་ན་ཉི་མ་ཕྱིད། ཉི་མ་གཅིག་ཕྱིད་སོ་ཟེར་ན་ཁོ་ཉི་མ་འགྲོ་བ་ཙམ་བྱེད། འགྲོ་ཐབས་བྱེད་པས། ཡང་ན་ཉི་མ་ཕྱིད་ལ་རེ། དེའི་རྒྱུ་མཚན་ཅི་སྟེ་ན། ལྷ་ནི་བག་མེད་པ་ཡིས་གཡེངས།

མི་རྣམས་ལ་ལ་ཡོད་པའི་དབྱིངས། ཨོ་ད་མི་རྣམས་ལ་ལ་ཨོ་ཡིན་གྱི་བས་ད་མི་རྣམས་ལ་ལ་ཡོད་པས་གཡེངས་སོ་ན། མི་རྣམས་ལ་ལ་ད་གང་ཟེར་དཔལ་འབྱོར་ཡོད་ནས་དཔལ་འབྱོར་གསོག་ཐབས་དང། ཨོ་ཇི་འདྲའི་གི་ཅིག། ཞིང་ལས་ལ་སོགས་པ་ཇི་འདྲའི་གི་དེ་ནི།

དགོས་པ་མེད་ཅིང་གོ་རྒྱུ་མེད། དེ་རྣམས་ལ་དེ་ནི་ཁྱོད་ཀྱིས་གོང་དུ་བཤད་པ་དེ་ཚོ་ལ་ད་དགོས་པ་ཡེ་མེད་གོ་རྒྱུ་ཡེ་མེད། ཐོས་རྒྱུ་ཡེ་མེད་དོན་མེད། སྒོམ་ཆེན་ཕལ་ཆེར་གྱིས་ཁྱོད་ཀྱིས་དེ་ནི་གོ་བ་མེད། སྒོམ་ཆེན་ཕལ་ཆེར་གྱིས་ཁྱོད་ཀྱིས་བཤད་པ་དེ་གོ་གི་མེད། གོ་བ་མེད། ཐོས་ལྡན་མཁས་པ་རྣམས་ལ་ནི།

གལ་ཏེ་ལོང་ཡོད་གྱུར་ན་ནི། ཐོས་པའི་དུས་ཐོས་པའི་དུས་ཀྱི་སྒོམ་བྱེད་མེད་ཐོས་པའི་ཚེ་ན་སྒོམ་མེད། རྣམ་དཔྱོད་ཅི་ཡང་མི་ཤེས་པའི་སྒོམ་ཆེན་གཅིག་ལ་བློ་གཏད་བྱ། ས་དེ་ན་རྣམ་དཔྱོད་རྩ་ནས་མི་ཤེས་པའི་སྒོམ་ཆེན་གཅིག་ལ་དེ་ན་བློ་གཏད་བྱ་རྒྱུ་ག་གི་བས། དེས་ན་ང་ནི་གད་མོ་འཆོར་ཟེར་ད། ང་ནི་གད་མོ་འཆོར། ཁྱོད་རང་ཡི་ཐང་ཆད་པ་དེ། ཆད་པ་རང་དུ། ཆད་པ་རང་དུ། ཆད་པ་རང་དུ། བས་པར་གདའ་ཟེར་ངེས་ཅན་ནོ། ཆད་པ་རང་དུ། ཆད་པ་རང་དུ། བས་པར་གདའ་ཟེར་ན།